གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན་རྣམ་པ་ཚོ་འདི་ག་ཨ་རི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཞོན་སྐྱེས་དང་ཤེས་ཡོན་ཆེད་ནི་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་ནི་དེ་རིང་གི་ལས་རིམ་གྱི་བརྗོད་གཞི་འདི་ཀམ་པུའུ་ཏར་ཚན་རིག་དང་འབྲེལ་བའི་ལས་རིགས་སོགས་ཀྱི་ཐོག་ལ་ཡང་གླེང་མོལ་ཞུ་ཡ་ཡིན། དེ་རིང་གི་བརྗོད་གཞི་འདིའི་ཐོག་གླེང་མོལ་གནང་བར་ཞལ་པར་ཐོག་ནས་མགྲོན་འབོད་ཞུས་པའི་སྐུ་མགྲོན་དེ

དེ་གློག་ཀླད་སྐོར་ནས་ཀམ་ཕུའུ་ཏར་སྐོར་ནས་སྐད་ཆ་བཤད་དུས་ད་ཕལ་ཆེ་བ་རེད་བ་ཅིག་ང་ཚོའི་ད་ནམ་རྒྱུན་གྱི་ལས་ཀ་ད་ཕྱི་འཇུས་ཅིག་དེ་ཡ་མ་ཅིག་ད་ང་ཚོ་བསམ་སྟངས་དེ་ཡོད་རེད་ད་ཡིན་ནའི་ད་ཀམ་ཕུའུ་ཏར་ཚན་རིག་ནང་ད་ང་ཚོ་སྡེ་ཚན་དཔེ་མང་པོ་ཡོད་རེད་དཔེ་མང་པོ་ཡོད་རེད་ཞེས་དང་པོ་ཨ་ནི་ད་ད་ང་རང་འདྲ་བོ་ཆ་བཞག་ན་ད་ཀམ་ཕུའུ་ཏར་གྱི་ང་ཚོའི་གི་ད་ཚན་ཆ་བཞག་ན་ད་ང་ཚོའི་བོད་གཞུང་ད་ང་ཚོའི་བོད་གཞུང་འདྲ་པོ་ཆ་བཞག་ན་བོད་གཞུང་ལ་ང་ཚོ་དྲ་རྒྱ་མང་པོ་ཡོད་པ། ཨཱ་ནི་ད་དྲ་རྒྱ་མང་པོ་ཡོད་དུས་ད་དྲ་རྒྱ་དེ་ཚོ་གི་ག་འདྲའི་ཆུ་ཚོད་ཡོད་ཡོད་མེད་དང་ཨཱ་ནི་དེ་ད་མི་ཚང་མ་དུ་དྲ་རྒྱ་དེ་མར་མཐོང་དུས་འདི་དོན་གཅིག་པོ་མིན་པ་ལ་ཁོ་རང་བཟོ་སྟངས་དང་ཨཱ་ནི་ག་འདྲའི་རྒྱག་དགོས་ཡོད་མེད་ད་ང་ཚོ་དེང་སང་དེ་ཡང་མ་གཅིག་ད་ང་ཚོས་ཀྱི་ནམ་རྒྱུན་གྱི་དྲ་རྒྱ་ཐོག་ནས་ད་དུ་འབྲེལ་བ་བྱེད་དུས་ཡང་མ་ཁ་པར་བཏང་བ་ཡིན་ནའི་རེད་ཨ་ནི་གཅིག་ད་ང་ཚོ་གི་ཨིམེལ་བཏང་བ་ཡིན་ནའི་ད་དེ་ལ་ཉེན་ཁ་ཅིག་ཉེན་ཁ་མང་པོ་ཅིག་ཡོད་བ་ད་དེ་འདྲ་ད་མི་གཞན་པ་གིས་དུ་ཡང་མ་གཅིག་བྱེད་དུས་དེ་ཚོ་སྲུང་སྐྱོབ་བྱེད་ཀྱི་སྡེ་ཚན་གཅིག་ཤུགས་ཆེན་པོ་ཅིག་ད་ང་རང་སློབ་སྦྱོང་བྱས་ནང་ལ་ད་དེ་ལ་ཨིན་ཇི་སྐད་ཐོག་ནས Computer Security ཞུ་གི་ཡོད་རེད་ཨ་ནི Computer Security དེ་འདྲ་ཤུགས་ཆེན་པོ་ཅིག།
ལགས། Computer Security དེ་ཤུགས་ཆེན་པོ་ཅིག་ད་སྡེ་ཚན་དེ་ནི་ཨ་ནི་ད་དེ་ནང་ལ་གཙོ་བོ་ད་ལྟ་ང་རང་སློབ་སྦྱོང་བྱེད་དུས་ད་དྲ་རྒྱ་སྐོར་ནས་བྱེད་ཀྱི་ཡོད་ད་དྲ་རྒྱ་ལ་ང་ཚོས་ཀྱི་ད་ཅིག་ད་དེ་ལ་ཨིན་ཇི་ལ་ནི Networking ལབ་ཀྱི་ཡོད་པ Networking ལ་ད་ང་ཚོས་དེ་ནས་གཅིག་ད་དེ་ནས་ཡིག་ཡིག་ཚང་མ་བཙུགས་ནས་ད་ག་རེ་ནས་པར་དང་སོགས་པ་ག་འདྲ་ཅིག་བསྐུར་བ་ཡིན་ན་ད་དེ་ལ་སྲུང་སྐྱོབ་བྱས་ནས་ཕ་ཕྱོགས་ད་ག་འདྲས་བསྐུར་དགོས་ཡོད་མེད་ཨ་ནི་ཕ་ནས་ད་གལ་སྲིད་མི་གཅིག་གིས་ད་ཚུར་ད་དེ་ཚོ

ང་ཚོས་ཀྱི་ད་སྔོན་མ་སྔོན་མ་ཡིན་ན་ད་གློག་ཀླད་མ་ཐོན་སྔོན་ལ་ཡིན་ན་དཔེར་ན་ད་མི་ད་མི་གཞིས་ཆགས་གཅིག་ལ་མི་ག་ཚོད་ཡོད་མེད་དོ་ཞེ་ན་ང་ཚོ་ཚང་མ་གཅིག་ད་དངོས་གནས་ཀྱི་ཤུག་གུ་ནང་བྲིས་བཞག་ཡོད་རེད་ད་དེ་ཚོ་ཚང་མ་དེ་ཚོ་ད་ད་ཀམ་ཕུའུ་ཏར་ནང་ཚུར་བླུག་དུས་ད་དེ་ཚོ་དང་པོ་དེ་ཅིག Data ཞེ་དྲག་མང་པོ་མེད་དུས་ད་ལས་སླ་པོ་ཅིག་ཡོད་རེད་ད་ཡ་མ་བྱེད་ད་ད་དེ་ཚོ་དེ་མང་རུ་མང་རུ་མང་རུ་འགྲོ་དུས་ཁོ་ཚོ་ལ་ག་འདྲེ་ད Maintain ག་འདྲེ་བྱེད་དགོས་ཡོད་མེད་ཅིག་ད་དེ་གཅིག་པོ་མིན་པ་ཨ་ནི་དེ་ལ་ཨིན་ཇི་སྐད་ཐོག་ནས Data Base ལབ་ཀྱི་ཡོད་པ་ང་ཚོས་གི་ད Data ཅིག་ལགས་འོང།
ལགས་རེད་གནས་ཚུལ་ཐོག་ད་དེ་ཚོ་ཚང་མ་གསོག་སྒྲུབ་བྱས་འབྱོར་བ་ལགས་འོང། ཨ་ལགས་འོང། དེ་ཚོ་སྡེ་ཚན་སོ་སོ་སོ་དབྱེ་བྱས་ལགས་འོང།

རྒྱ་གར་ལ་ཡིན་ན་ང་ཚོ་ད་ང་རྒྱ་གར་གྱི་ལྡི་ལི་ལྡི་ལི་མཐོ་སློབ Indira Gandhi Indira Gandhi College of Engineering ལ་ལོ་བཞི་སློབ་སྦྱོང་བྱས་ཡིན་དེ་དེ་དུས་དང་དེ་ལ་ད་ལྟ་ང་རང་ལོ་སློབ་སྦྱོང་བྱས་ནས་ལོ་གཅིག་དང་ཆ་ལྔ་འགྲོ་འོང་རེད་ད་དེ་ལ་ཁྱད་པར་ཤུགས་ཆེན་པོ་ག་རེ་བྱུང་ཟེར་ན་ང་ཚོ་རྒྱ་གར་ལ་ཡིན་ན་ཟླ་བ་དྲུག་ལ་སློབ་ཚན་དེ་འདྲས་བརྒྱད་དགུ་ཁོ་རང་ད་སྦྱང་དགོས་རེད་ཨ་ནི་དེ་ལ་ཡིན་ན་ཟླ་བ་དྲུག་ལ་སློབ་ཚན་བཞི་སློབ་ཚན་གསུམ་ཞེས་ད་དེ་སློབ་ཚན་འདི་གཅིག་མ་ཉུང་ཅིག་ཁྱད་པར་ཅིག་བྱེད་ཨེ་ནི། ད་སློབ་ཚན་སློབ་ཚན་འདི་ལ་ཉུང་བ་ཡིན་དང་དེ་ལ་རྦད་ལས་སླ་བ་ཨ་འདྲ་འདྲ་མ་རེད་ཤག་ད་དེ་ལ་ག་རེ་འདུག་ལབ་ན་ང་ཚོ་སློབ་སྦྱོང་ཅིག་བྱས་པ་ཡིན་ན་ཞིབ་ཚགས་པོ་ཅིག་ད་ཆུང་ཆུང་ཆུང་ནས་བྱས་རྦད་ཁོ་རང་ད་ཅིག་གྲ་རྒྱས་པོ་བྱས་ནས་གྲ་རྒྱས་པོ་བྱས་ནས་རྦད། ཞིབ་ཕྲ་བོ་ཅིག་བྱེད་དགོས་འདུག་ད། དེ་རྒྱ་གར་དུ་རྒྱ་གར་ལ་ཡིན་ན་ང་ཚོ་ཟླ་བ་དྲུག་སློབ་ཚན་གང་མང་བྱས་པ་དང་ཏོག་ཙི་ཏོག་ཙི་ཏོག་ཙི་ཞེས་ཅིག་མང་པོ་ཅིག་སྦྱངས་ཡིན་ནའི་ད་དུ་ལྟ་དུས་ཚང་མ་ཅིག་གོ་མྱོང་བ་དང་ཅིག་ལ་ཡང་ཅིག་སོ་སོ་ཅིག་ད་ང་ཚོའི་གི་དངོས་གནས་ཀྱི་ཅིག Practical ང་ཚོའི་ནམ་རྒྱུན་གྱི་ད་མི་ཚེ་ནང་ཅིག་བེད་སྤྱོད་གཏང་ག་འགྲོ་དུས་ཀྱང་ཅིག་ཞུ་ཞུ་སོ་སོ་མ་ཤེས་འགྲོ་རོགས་ཅིག་ད་དེ་ལ་ཡིན་ན་ཁོ་ཚོའི་གི་རྦད་ཁོ་རང། ནམ་རྒྱུན་གྱི་ད་ང་ཚོའི་ཡི་ད་མི་ཚེ་ནང་ལ་ག་འདྲའི་བེད་སྤྱོད་བཏང་དགོས་ཡོད་མེད་དེ་ཚོ་ལ་ཤུགས་ཆེན་པོ་ཅིག་དོ་སྣང་བྱས་ནས་ད་བསླབ་ཀྱི་ཡོད་ཙང། ཨ་ནི་དེའི་ཁྱད་པར་ཤུགས་ཆེན་པོ་མཐོང་བ་དེ་ལ་ད་ང་ཚོ། སློབ་ཚན་གཅིག་ཡིན་ནའི་ད་གལ་གལ་ཆེན་པོ་ད་ད་ཞིབ་ཕྲ་བོ་བྱས་ནས་རྦད་ཁོ་རང་རྩ་བ་ནས་ཁོ་རང་ཅིག་ད་བསླབ་ཡོང་འདོད་ཅིག་འདི་མཐོང་སོང་ཨ་ནི་ད་དམིགས་བསལ་གྱི་ད་ཨ་རི་སོང་ཙང་མཐུན་རྐྱེན་ནི་རྦད་ཁོ་རང་ད་ཡག་ག་མཐུན་རྐྱེན་ནི་ཡག་ག་ཡོད་རེད་ཨ་ནི། མཐུན་རྐྱེན་ཡག་མོ་བྱས་ང་ཚོའི་དཔེ་ཆ་བཞག་ན་གློག་གློག་ལས་ཀྱི་སློབ་སྦྱོང་བྱེད་དུས་ད་དེ་ལ་ང་ཚོའི་ད་ཨིན་ཇིའི་ནང software ལབ་ཡོད་ར software མང་པོ་ཞིག་དགོས་ཡོད་ར software ལའང software མང་པོ་ཞིག་དགོས་ཡོད་རེད་ད་དེ་ཚོ་དགོས་ཡོད་དུས་དཔེ་ཆ་བཞག་ན་རྒྱ་གར་སློབ་གྲྭ་རོགས་ཡིན་ན་མང་ཞིག་སོ་སོ་དངུལ་གྱིས་ད་ཉོ་ཡ་དང་ཨ་འདྲ་རེད་ར་མང་ཞིག་ཅིག་སོ་སོ་ཉོ་དགོས་རོགས་ཞིག་རེད་སློབ་གྲྭ་གི་མཐུན་རྐྱེན་ཁག་པོ་ཞིག་མ་བདེ་བ་རེད་ན་ང་ཚོའི software ག་འདྲས་ཞིག་ཡིན་ནའི་ད་དཔེ་ཆ་བཞག་ན་ང་ཚོ་ད་ཡག་མ་དེང་སང་ད་པར་རོགས་ཞིག་ང་ཚོ་ད

སློབ་གྲྭ་འདི་ལ་ད་ད་དགེ་རྒན་དང་ད་སློབ་ཕྲུག་དང་ག་རེ་ནས་གཅིག་ང་ཚོ་རྒྱ་གར་ཡིན་ན་ད་གཅིག་མཉམ་དུ chill ད་ང་ཚོ་མཉམ་དུ chill ལབ་ཡ chill ལབ་ད་དེ་ཚོ་ཨིན་སྐད་བྱེད་ར་མེད་རྦད་ཚང་མ་སོ་སོ་སོ་སོ་བྱེད་ད་འཆམ་པོ་ཡོད་དུས་ཡང་དེ་གཅིག་ད་འཆམ་པོ་ཡོད་པ་བྱེད་མ་ཤེས་ད་སློབ་སྦྱོང་ནང་སླེབས་དུས་སོ་སོ་ཚང་མ་སོ་སོ་བྱེད་བྱོས་ར་ཨ་ནི་གཅིག་ད་སོ་སོ་རང་གི་རང་རང་མགོ་ཐོན་བྱོས་ར་འདི་ད་ཁོ་རང་ཚོ་ལ་འདི་ད་འདི་བསམ་བློ་འདི་ཤུགས་ཤུགས་ཆེན་པོ་འདུག་ར་སློབ་ཕྲུག་ཚང་མ་ལ་འདི་བསམ་བློ་དཔེ་ཤུགས་ཆེན་པོ་འདུག་ར་སོ་སོ་རང་གི་བྱས་ཡིན་ལབ་ཡ་བྱོས་ར་ད

ཡུལ་ཤུགས་ད་ག་ལ་བ་ད་དངོས་གནས་དཔེ་མ་ཟེར་བའི་ཁག་པོ་དེ་འདྲས་ད་ང་ཚོ་རྦད་བྱེད་མ་འདོད་དེ་འདྲས་ད་མར་བཞག་ག་ང་ཚོ་རྦད་བྱེད་མ་འདོད་འདྲས་ད་མར་བཞག་ནི་ད་སོ་སོ་ཅིག་འཆར་གཞི་རོགས་ཅིག་ཡག་པོ་ཞིག་བསྟན་ར་སོ་སོ་འཆར་གཞི་ཅིག་ཡག་པོ་ཞིག་བསྟན་ད་ང་གལ་ཆེ་ཤོས་དེ་ད་འདི་རེད་བྱ་ད་སོ་སོ་ཀམ་པུ་ཏར་དེ་ད་ནངས་ཀམ་པུ་ཏར་འདི་ཉིད་ལ་ངས་ལ་ལ་འགྲོ་མང་པོ་པས་དེ section ད་ང་ཚོ་སྡེ་ཚན་མང་པོ་སྤེལ་བ་རོ་སྡེ་ཚན་དེ་ནང་ནས་ད་སོ་སོ་སོ་སོ་དོ་སྣང་ག་བ་ལ་ལས་ས་རེད་ང་རང་ད་དེ་ལ་ད་ང་འདི་དགའ་བོ་ཡོང་ས་རེད་ལ་ཡེ་ཞོ་ར་ད་ང་རང་འགྲོ་བྱ་ས་ན་ད་ད་གཅིག་ད་ང་ཚོ་ང་ཚོ་གློག་ཀླད་ལ་ད་མཉམ་དུ་ཡ་མ་འབྲེལ་བ་བྱེད་དུས་ད་དཔེ་དམིགས་བསལ་གྱི་གཞུང་གཞུང་གི་ད་གཅིག་ཡིག་ཆ་ད་ཡ་མ་གཅིག་བྱེད་དུས་གཅིག་ད་ཁོ་ལ་སྲུང་སྐྱོབ་ག་འདྲས་བྱེད་དགོས་ཡོད་མེད་འགྲོ་གཅིག་ད་དེ་འདྲས་ལ་ད་དེ་དོ་སྣང་ཤུགས་ཆེན་པོ་འདུག་ད་འདི་འདྲས་དོ་སྣང་ཡོད་ད་ད་དོ་སྣང་ད།

ཡག་པོ་བཟོད་སྒོམ་བྱེད་ར་བཟོད་སྒོམ་བྱེད་ཨན་ཅིག་ད་ཆགས་ཤེས་དེ་ཡག་པོ་ཞིག་དེ་ལ་ག་ལེ་ག་ལེ་འགྲོ་ཐུབ་ན་ཨན་ད་ཡོང་ཐུབ་གི་འདུག་ད་བྱེད་ཐུབ་གི་འདུག་ལ་ཡ་བྱ་ད་བྱེད་ཐུབ་གི་འདུག་ཟེར་ར། སོ་སོ་གི་དང་པོ་སྡེ་ཚན་དེ་ཧ་གོ་བ་བྱས་ཨན་དེ་ལ་ཞིབ་འཇུག་ཏེས་བྱས་ཨན་དེ་ནས་ད་དཔེ་མཚོན་བྱས་ན་སོ་སོ་ད་ཨ་རི་སློབ་སྦྱོང་བྱས་བྱས་བྱས་ན་ང་ཚོ་བོད་པ་ཕུ་གུ་དེ་ཚོ་ད།

ཁོ་རང་ཡུམ་དུ་ཚུད་རྗེས་ཁོ་རང་བཀའ་སློབ་གནང་ནས་ཁོ་རང་གིས་ང་ལ་དྲངས་པ་ཁྱེད་རང Department འདི་ཡི་ཟླ་ཡིན་ཁྱེད་རང Department འདི་ཡི་ཟླ་ལ་ལྟུང་བསྟར་བྱེད་པ་ཨ་ནི་དེ་གཞིས་རྫོང་གི་ཟླ་ཕར་འགྲོ་ནས་བོད་གཞུང་ལ་ཞབས་ཞུ་བྱེད་རོགས་ཡོད། འོ་ལགས་ཐུགས་རྗེ་གནང་ང་ཚོས་བཅར་འདྲི་ཞུ་ས་དེ་དེང་སང་ཨ་མི་རི་ཀའི་ཨར་ཀན་ས་གཙུག་ལག་སློབ་གཉེར་ཁང་ནང་ལ་ཀམ་པིའུ་ཏེར་ཚན་རིག་ཐོག་ལ་སློབ་སྦྱོང་གནང་བཞིན་པ་བློ་བཟང་དབང་མོ་ལགས་རེད་བློ་བཟང་དབང་མོ་ལགས་ཐུགས་རྗེ་གནང། ཐུགས་རྗེ་ཆེ་པད་མ་ལགས་ཨན་ཚང་མ་ལ་ཐུགས་རྗེ་ཆེ། འདི་དང་ཆབས་ཅིག་ཏུ་ང་ཚོའི་ཐེངས་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་མཇུག་བསྡོམས་ཞུ་གི་ཡོད། རྣམ་པ་ཚོས་ང་ཚོའི་ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་ག་རེ་ཡོད་ན་ང་ཚོར་གནང་སྐྱོང་ཡོང་བ་ཞུ་རྒྱུ་དང། ལེ་ཚན་འདིའི་ཆེད་ཀྱི་དགོངས་འཆར་གནང་སའི་ཞལ་པར་ཨང་གྲངས་ནི། གཉིས་ཀླད་ཀོར་གཉིས་གསུམ་བརྒྱད་གཉིས་ལྔ་ལྔ་བརྒྱད་ཀླད་ཀོར་དང། གློག་འཕྲིན་ཁ་བྱང young tibetans at voa news dot com བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།